NAIDOC གཟའ་འཁོར་ནི་ཨོ་སི་ཀྲི་ལི་ཡའི་ལོ་ཐོའི་ནང་གནད་འགག་ཅན་གྱི་དུས་སྟོན་ཞིག་ཡིན། ལོ་ལྟར་སྤྱི་ཟླ་བདུན་པའི་ནང་ཨེ་བོ་རི་ཇི་ནལ་དང་ཐོ་རེ་སི་ཏྲེ་ཏི་མཚོ་གླིང་པའི་མི་རིགས་རྣམས་ཀྱི་ལོ་རྒྱུས་དང། རིག་གཞུང། བྱས་རྗེས་སོགས་ངོས་འཛིན་དང་སྲུང་བརྩི་བྱེད་ཀྱི་ཡོད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི NAIDOC གཟའ་འཁོར་གྱི་བརྗོད་གཞི་ནི། Heal Country། ཡུལ་ལུང་དྲག་སྐྱེད་ཞེས་པ་དེ་ཡིན། ལེ་ཚན་དེའི་ནང་ཁྱེད་ཀྱིས་རང་ཉིད་སོ་སོའི་གྲོང་ཁྱེར་གྱི་ཉེ་འཁོར་དུ Aboriginal མི་རིགས་ཀྱི་གནས་རྩ་ཆེན་ཁག་ལ་གུས་བརྩི་དང་ལྡན་པའི་ཐོག་ལྟ་སྐོར་གང་ལྟར་བྱེད་དགོས་པའི་སྐོར་འགྲེལ་བརྗོད་བྱས་ཡོད། NAIDOC ཞེས་པ་ནི National Aboriginal and Islanders Day Observance Committee ཚིག་སྡུད་བྱས་པ་ཞིག་ཡིན། དེ་ཐོག་མར་ཉིན་གཅིག་སྲུང་བརྩི་བྱེད་སྲོལ་ཡོད་པ་དང་རིམ་བཞིན་གཟའ་འཁོར་གཅིག་ཏུ་འགྱུར་བ་ཞིག་ཡིན་འདུག། Stacie Piper ལགས་ནི་ཝུ་རུན་ཇེ་རི་དང་ཇར་ཇ་ཝུ་རུང་རིགས་རྒྱུད་ཅན་གྱི་གདོད་མའི་མི་རིགས་ཅན་གྱི་བུད་མེད་ཞིག་ཡིན་པ་དང་ཁོང་མོ Victoria མངའ་སྡེའི NAIDOC ལྷན་ཚོགས་ཀྱི་འགན་འཛིན་པ་ཡིན་འདུག་ཁོང་མོས་གསུངས་དོན། ང་ཚོས་དུས་རྟག་ཏུ་དྲན་དགོས་པ་ནི་དེ་ཐོག་མར་བྱུང་སྐབས་དགའ་སྤྲོའི་དུས་ཆེན་ཞིག་མ་ཡིན། དུས་དེ་ནི་གཙོ་བོ་ང་ཚོའི་མི་རིགས་རྣམས་ལ་མྱོང་བཞིན་པའི་དྲང་བདེན་མ་ཡིན་པའི་གནད་དོན་རྣམས་ངོས་འཛིན་བྱེད་པར་དམིགས་ཡོད།

མི་ཚོ་གནས་སའི་ཁོར་ཡུག་བདེ་ཐང་ཡོད་ན་མིའི་འཕྲོད་བསྟེན་བདེ་བ་ཡོང་གི་ཡོད་པར་ཡིད་ཆེས་ཡོད་དེར་བརྟེན་ཁོར་ཡུག་སྲུང་སྐྱོབ་དེ Aboriginal དང Torres Strait མཚོ་གླིང་པའི་མི་རིགས་ཁོ་ནར་འཇུག་གི་མེད་དེ Australia ཡི་ནང་གནས་སྡོད་མཁན་མི་རེ་ངོ་རེར་འགན་འཁུར་ཡོད། Heal Country ཞེས་པ་སྟེ་ཡུལ་ལུང་དྲག་སྐྱེད་ནི་རང་ཉིད་གནས་ཆགས་སའི་ས་གཞིའི་འགན་འཁུར་བླངས་པ་དང་ས་གཞི་དེ་དང་འབྲེལ་བའི་སྲོག་ཆགས་སེམས་ཅན་དང། ཆོས་དད། ངོ་བོ། ལོ་རྒྱུས་དང། ཡིད་ཆེས་སོགས་ལ་གུས་བརྩི་དགོས་པ་ཡིན། དེ་བཞིན། གདོད་མའི་མི་རིགས་ཀྱིས་ལོ་སྟོང་ཕྲག་མང་པོའི་གོང་ནས་ས་གཞི་སྟངས་འཛིན་གྱི་ལམ་སྲོལ་ཡོད་པར་ངོས་འཛིན་དང་ས་གཞི་དེ་བདག་སྤྱོད་དགོས་པ་མཚོན་གྱི་ཡོད་འདུག་དེ་བཞིན Heal Country ཞེས་པའི་འོག་གནས་རྩ་ཆེན་ཁག་སྲུང་སྐྱོབ་ཆེད་དེར་སྐོར་སྐྱོད་དམ་འཛིན་བྱེད་པ་ཡང་ཚུད་ཀྱི་ཡོད་ཅེས Stacie Piper ལགས་ཀྱིས་འགྲེལ་བརྗོད་གནང་དོན།
སྤྱི་བཏང་བྱས་ན་གནས་རྩ་ཆེན་ཁག་ལ་ཕོ་མོ་དབྱེ་མེད་ཀྱིས་སྐོར་སྐྱོད་ཆོག་པ་མེད། དཔེར་ན་གནས་ཁག་ཅིག་ཕོ་དང་ཡང་ཁག་ཅིག་མོའི་རང་བཞིན་ཅན་ཡིན་དེ་བཞིན་གནས་ཁག་ཅིག་མྱ་ངན་ཆེད་ཡིན་པས་ལམ་སྲོལ་མི་འདྲ་བ་ཡོད། Wally Bell ལགས་ནི་ངུ་ན་ཝལ་མི་རྒྱུད་ཅན་གྱི་གདོད་མའི་མི་རིགས་ཤིག་ཡིན་པ་དང་ཁོང་གིས་ཁན་བེ་ར་ས་ཁུལ་དུ་ཡོད་པའི་རིག་གཞུང་གི་གཅེས་ནོར་ཉར་ཚགས་དང་སྲུང་སྐྱོབ་ཆེད་ཕྱག་ལས་གནང་བཞིན་ཡོད་འདུག་ཁོང་གིས་འགྲེལ་བརྗོད་གནང་དོན།
ང་རང་ངུ་ན་ཝལ་མི་ཞིག་ཡིན་པས Mount Ainslie ཡི་འདབས་དུ་མ་གཏོགས་དེའི་ནང་དུ་བསྐྱོད་མི་ཉན་པ་ཡིན་གང་ཡིན་ཟེར་ན་དེ་བུད་མེད་ཀྱི་ས་གནས་ཞིག་ཡིན་པས་སྐྱེས་པ་ཚོ་བསྐྱོད་མི་ཆོག་པ་ཡིན། དེ་ཡང་ཁན་བེ་རའི་ས་ཁུལ་ནང་གདོད་མའི་མི་རིགས་ཀྱི་གནས་རྩ་ཆེན་སྟོང་ཕྲག་མང་པོ་ཞིག་ཆགས་ཡོད་པ་དང་གནས་དེ་དག་མང་པོ་ཞིག་སྤྱི་དམངས་ལ་སྒོ་ཕྱེ་ཡོད་པ་རེད་འདུག

ས་གནས་དེར་ཁྱེད་ཀྱིས་གོམ་པ་བརྒྱག་ནས་གདོད་མའི་མི་རིགས་ཀྱི་རྡོ་བརྐོས་དང་རི་མོ་ཁག་བལྟ་རྒྱུ་ཡོད་འདུག་དེ་བཞིན་གྲོང་ཁྱེར Perth ནང་ཡོད་པའི Kings Park ནི་གདོད་མའི་རིག་གཞུང་དང་ཆོ་གའི་གནས་ཤིག་ཡིན་པ་དང་དེའི་ནང་ཡོད་པའི Boodja Gnarning Walk ཞེས་པའི་གོམ་བགྲོད་ལམ་དེས་སྐྱེས་པ་དང་བུད་མེད་སོ་སོའི་གནས་སུ་ལམ་ཁ་གྱེས་ཀྱི་ཡོད་འདུག་གྲོང་ཁྱེར་མེལ་སྦོན་ནང Yalinguth App ཞེས་པའི་མཉེན་ཆས་བརྒྱུད Fitzroy ས་ཁུལ་གྱི Aboriginal མི་རིགས་ཀྱི་ལོ་རྒྱུས་ཞིབ་ཕྲ། སྒྲ་འཇུག་དང་ས་བཀྲ་བརྒྱུད་སློབ་སྟོན་བྱེད་པའི་གསར་གཏོད་ཅན་གྱི་ལས་བྱ་ཞིག་འགོ་བཙུགས་འཆར་ཡོད་འདུག Wally Bell ལགས་ཀྱིས་གསུངས་དོན། མཉེན་ཆས་དེ་འགོ་བཙུགས་རྗེས་མི་སུ་ཞིག་གིས་དེར་མཐུད་པ་ཡིན་ན་གདོད་མའི་མི་རྒྱུད་ཁག་མི་འདྲ་བའི་ལོ་རྒྱུས་ཉན་རྒྱུའི་གོ་སྐབས་ཡོད། ཡང Bobby Nicholls ལགས་ནི Yorta Yorta མི་རྒྱུད་ཅན་གྱི་གདོད་མའི་མི་ཞིག་ཡིན་པ་དང་མཉེན་ཆས་དེའི་ཐོག་ལས་ཀ་གནང་མཁན་གྱི་ཚོགས་མི་ཞིག་ཡིན་འདུག་ཁོང་གིས་གསུངས་དོན།
Gertrude Street was like the beacon or the light tower.
ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་དང། དྲུག་ཅུ་ཐམ་པ། དེ་བཞིན། བདུན་ཅུ་ཐམ་པའི་སྐབས་གདོད་མའི་མི་རིགས་མང་པོ་ཞིག Gertrude Street ཐོག་གནས་སྡོད་ཡོད་པས་དེར་མཉམ་འཛོམས་བྱེད་སའི་ས་གནས་གཙོ་བོ་ཞིག་ཏུ་གྱུར་ཡོད། དེ་ཡང Yalinguth App མཉེན་ཆས་དེ་སྤྱི་ཟླ་བདུན་པའི་ནང་མེལ་སྦོན་དུ་འགྲེམས་སྤེལ་བྱེད་འགོ་བཙུགས་ཀྱི་ཡོད་འདུག་ཡང Stacie Piper ལགས་ཀྱིས་འདི་ལོའི NAIDOC གཟའ་འཁོར་གྱི་བརྗོད་གཞི་ལྟར། ཁོར་ཡུག་སྲུང་སྐྱོབ་དང་གདོད་མའི་མི་རིགས་ཀྱི་རིག་གཞུང་གཅེས་ཉར་གྱི་འགན་དེ་ཨོ་སྟྲེ་ལི་ཡའི་མི་ཡོངས་ལ་ཁྱབ་པ་ཡིན་ཞེས་ཁོང་གིས་གསུངས་དོན།
གདོད་མའི་མི་རིགས་ཀྱི་ལོ་རྒྱུས་སྐོར་རང་ཉིད་སོ་སོས་འགན་བླངས་ནས་ཤེས་རྟོགས་གནང་དགོས། དྲ་ཐོག་ཏུ་སོ་སོའི་ས་ཁུལ་དེ་གདོད་མའི་མི་རིགས་ཀྱི་ས་ག་རེའི་ཁོངས་སུ་ཡིན་པ་དང་ས་ཁུལ་དེའི་ལོ་རྒྱུས་དང་གནས་ཚུལ་ཁག་དྲ་ཐོག་ཏུ་འཚོལ་རྒྱུ་ཡོད་པས་རང་སྦྱོང་གནང་དགོས།

We have a great deal of support from. ད་ལྟའི་ཆར Aboriginal མ་ཡིན་པའི་མི་རིགས་རྣམས་དང་ལྷག་པར་དུ་རིག་གཞུང་དང་སྐད་རིགས་སྣ་འཛོམས་ཀྱི་མི་ཚོགས་ཁག་གི་ནང Australia མི་རིགས་དང་པོ་དང་སྲོལ་རྒྱུན་གྱི་ས་བདག་གི་ལོ་རྒྱུས་དང་རིག་གཞུང་སྐོར་ཤེས་འདོད་བྱེད་ཀྱི་ཡོད་པ་དེར་དགའ་བསུ་ཞུ་གི་ཡོད། NAIDOC གཟའ་འཁོར་ནི་ང་ཚོས་རང་ཉིད་སོ་སོའི་གདོད་མའི་མི་རིགས་སྐོར་ཤེས་རྟོགས་བྱེད་པ་དང་གདོད་མའི་མི་རིགས་ཀྱི་རིག་གཞུང་དང་གནས་རྩ་ཆེན་སོགས་ཀྱི་སྐོར་བསམ་ཚུལ་གོ་ནོར་ཅན་རྣམས་འགྱུར་བ་བཏང་བའི་དུས་ཤིག་ཡིན་འདུག Bobby Nicholls ལགས་ཀྱིས་གསུངས་དོན། Heal Country means a lot to us in the sense that we. Heal Country ཞེས་པའི་བསམ་བློ་དེ་ང་ཚོར་ཧ་ཅང་གལ་ཆེན་པོ་ཡིན། དེའི་སྙིང་དོན་ནི་ཡུལ་ལུང་དེར་གནས་སྡོད་མཁན་ཚང་མས་ས་གཞི་དེར་ལྟ་སྐྱོང་བྱེད་དགོས་པར་གོ་དགོས་དེ་ཡང་ང་ཚོ་གདོད་མའི་མི་རིགས་ཀྱི་ལུགས་སྲོལ་ལྟར་ལྟ་སྐྱོང་དང་གུས་བརྩི་བྱས་ཡོད་པ་བཞིན་དེ་ལྟར་མུ་མཐུད་བྱེད་དགོས་པ་ཡིན། ང་ཚོའི་ས་གཞི་དེར་གླུ་ལེན་པ་དང་ཞབས་བྲོ་འཁྲབ་པ་སོགས་ཀྱི་ལམ་སྲོལ་བརྒྱུད་ཡུལ་དེ་དྲག་སྐྱེད་ཡོང་ཐབས་བྱེད་ཀྱི་ཡོད། ཡུལ་ལུང་དྲག་སྐྱེད་ཡོང་ན་ང་ཚོ་མི་རྣམས་དྲག་སྐྱེད་ཡོང་ངེས་རེད།